ཨོ་སི་ཀྲོ་ལི་ཡ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་དང་བདེ་སྲུང་དང་ཚོང་ལས། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་ཆུང་བཅས་ཀྱི་ཚོགས་མི་རྣམས་དང་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གནང་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།
རྒྱ་ནག་གི་སྲིད་ཇུས་ཐོག་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་མཉམ་འབྲེལ་གྱི་ལྷན་ཚོགས་སུ།

ཟླ་འདིའི་ཕྱི་ཚེས་བཅུ་བཞི་དང་བཅོ་ལྔ་བཅས་ལ་ཨོ་སི་ཀྲོའེ་ལིའི་སྐུ་ཚབ་དོན་གཅོད་དང་ཨོ་སི་ཀྲོའེ་ལིའི་བོད་དོན་ལྷན་ཚོགས Australian Tibet Council ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཟུང་འབྲེལ་ཐོག་ཨོ་སི་ཀྲོའེ་ལིའི་གྲོས་ཚོགས་འཚོག་བཞིན་པའི་སྐབས་དང་བསྟུན་ནས་ཨོ་སི་ཀྲོའེ་ལིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་དང་བདེ་སྲུང་དང་ཚོང་ལས། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་ཆུང་བཅས་ཀྱི་ཚོགས་མི་རྣམས་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གནང་ཡོད་འདུག།

ཡང་གྲོས་ཚོགས་གོང་མ་འཐུས་མི David Fawcett ལགས་ཀྱི་ལས་རོགས Janet McShane ལགས་བཅས་དང་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གི་ལས་དོན་སྤེལ་གནང་བ་མ་ཟད་ཨོ་སི་ཀྲི་ལིའི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཟུང་འབྲེལ་ཚོགས་གཙོ Warren Entsch ལགས་དང Susan Templeman ལགས། Janet Rice ལགས་བཅས་ལ་མཇལ་འཕྲད་གནང་སྟེ་བོད་ནང་གི་ཛ་དྲག་གནས་སྟངས་སྐོར་དང་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་བཙན་དབང་གིས་མི་སེར་སྤེལ་ཡའི་བཅའ་སྡོད་སློབ་གྲྭ་ཁག་ཏུ་བཏང་སྟེ་བོད་ཀྱི་རིག་གཞུང་རྩ་མེད་གཏོང་ཐབས་བྱེད་བཞིན་པའི་སྐོར་དང ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་ཡང་སྲིད་ངོས་འཛིན་གནང་ཕྱོགས་ཐད་རྒྱ་ནག་གཞུང་གིས་ཐེ་གཏོགས་བྱེད་མི་རུང་བ་སོགས་ཀྱི་སྐོར་སྙན་སེང་ཞུས་པ་དང། ཨོ་སི་ཀྲི་ལི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་དང་བདེ་སྲུང་དང། ཚོང་ལས། དེ་བཞིན་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་ཆུང་བཅས་ཀྱི་ཚོགས་མི་རྣམས་ལ། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྤྱི་དང་ནང་སྒོས་སུ་རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་བརྒྱུད་བོད་ཀྱི་རིག་གཞུང་རྩ་མེད་གཏོང་རྒྱུའི་སྲིད་ཇུས་སྐོར་ལ་ཉན་ཞིབ་སྐོང་ཚོགས་གནང་རྒྱུའི་འབོད་སྐུལ་ཞུས་གནང་འདུག། ཨོ་སི་ཀྲུའེ་ལིའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་ཨོ་སི་ཀྲུའེ་ལིའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Zoe Bedford ལགས་དང་ལྷན་དུ་དོན་གཅོད་ཁང་གི་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་དང་ཨོ་སི་ཀྲུའེ་ལིའི་བོད་དོན་ལྷན་ཚོགས་ཀྱི་བསོད་ནམས་རྒྱལ་མཚན་ལགས་བཅས་ལྷན་བཅར་བྱས་ཡོད་འདུག། སྔར་ལོ་ཨུ་རུ་སུའི་རང་སྐྱོང་མངའ་ཁུལ་ཐུའུ་བ་གྲོས་ཚོགས་ནས་ཁུལ་དེར་ནང་ཆོས་དར་སྤེལ་ཐོག་བྱས་རྗེས་བཞག་པར་ཆེ་བསྟོད་ཆེད་གསེར་གྱི་གཟེངས་རྟགས་ཕུལ་ཡོད་པའི་དགེ་བཤེས་འཕྲིན་ལས་ལགས་ལ་འདི་གའི་གསར་འགོད་པས་བཅར་འདྲི་བྱས་ཡོད། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ནས་ཡིན་པའི་དགེ་བཤེས་འཕྲིན་ལས་ལགས་ཀྱིས་འདས་པའི་ལོ་ངོ་སུམ་ཅུ་རིང་ཨུ་རུ་སུའི་ཡུལ་ལུང་ཁག་ཏུ་ནང་པའི་ཆོས་ཚོགས་ཉི་ཤུ་རྩ་གཅིག་བཙུགས་ཏེ་ནང་ཆོས་ཁྱབ་སྤེལ་གྱི་ཐོག་ཞབས་ཞུ་སྒྲུབ་གནང་བ་དང་ཉིས་སྟོང་ཉེར་གཉིས་ལོར་ཨུ་རུ་སུའི་རང་སྐྱོང་མངའ་ཁུལ་ཐུའུ་བ་གྲོས་ཚོགས་ནས་དགེ་བཤེས་འཕྲིན་ལས་ལགས་ལ་ནང་ཆོས་མི་ཉམས་རྒྱུན་འཛིན་ཐོག་ཞབས་ཞུ་སྒྲུབ་པར་བཀའ་དྲིན་རྗེས་དྲན་ཆེད་གསེར་གྱི་གཟེངས་རྟགས་ཕུལ་ཡོད་འདུག་ལ། འདི་གའི་ས་གནས་གསར་འགོད་པ་པདྨ་ངེས་གྲུབ་ཀྱིས་དགེ་བཤེས་ཁོང་ལ་བཅར་འདྲི་ཞུ་སྐབས་ཁོང་གིས་གཟེངས་རྟགས་དེ་ནི་གོང་ས་མཆོག་ལ་ཕུལ་བ་ཞིག་ཡིན་པར་ངོས་འཛིན་གནང་གི་ཡོད་སྐོར་མང་ཚོགས་ལ་གསུང་གི་ཡོད་ཅེས་ངོ་སྤྲོད་གནང་འདུག། ཨ་འདི་སྐྱབས་མགོན་རིན་པོ་ཆེས་འདུག་བཏང་གནང་བ་རེད། ཨ་འདི་གཟུགས་མཛངས་འདི་སྐྱབས་མགོན་རིན་པོ་ཆེ་ལ་ཕུལ་བསམ་ན་ངའི་མི་རོ་ཆེ་ཡིན། ཨ་ང་རང་གཟུགས་གཅིག་དགུ་དགུ་བཅུ་གོ་གསུམ་ལོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་དགེ་བཤེས་འཕྲིན་ལས་ལ་ཆོས་ཕྱོགས་ཀྱི་སྐུ་ཚབ་ངོ་བོའི་ཐོག་ནས་ཨུ་རུ་སུ་གི་ནང་ནང་ཆོས་འཆད་ཁྲིད་ཀྱིས་སངས་རྒྱས་ཀྱི་ཆོས་མི་ཉམས་རྒྱུན་འཛིན་ཡོང་རྒྱུར་ལམ་སྟོན་གནང་བ་བཞིན་ཁོང་གིས་ཨུ་རུ་སུའི་སྐུ་ཚབ་དོན་གཅོད་ཁང་དུ་དོན་གཅོད་ལས་རོགས་ཀྱི་མཚན་ཐོག་ནས་ལོ་དྲུག་གི་རིང་ནང་ཆོས་ཐོག་ཞབས་ཕྱི་བསྒྲུབས་པའི་རྗེས་ཁོང་སྐུ་སྒེར་གྱི་ཐོག་ནས་མུ་མཐུད་ནང་ཆོས་དར་སྤེལ་ཆེད་ཨུ་རུ་སུའི་ཡུལ་གྲུ་ཁག་ཏུ་ནང་པའི་ཆོས་ཚོགས་གསར་འཛུགས་ཀྱིས་ད་བར་ཨུ་རུ་སུའི་རྒྱལ་ས་མོ་སི་ཁོ་དང་སན་ཕི་ཐེར་སི་སྦུར་གི་སོག་ཡུལ་དང་བུ་རི་ཡ་ཏི། ཁལ་མི་ཁི་ཡ། ཐུ་བ་སོགས་སུ་ཆོས་ཚོགས་ཉི་ཤུ་རྩ་གཅིག་བཙུགས་ཡོད་འདུག་ཁོང་གིས་མུ་མཐུད་གསུངས་པར། གསུང་ཆོས་འདི་བྱེད་པ་ཁག་མི་མང་མང་མང་ལ་ཟེར་ན་དེ་དག་ས་མི་མང་པོ་ཞིག་པོ་ཆེ་ཚོ་ཁང་ནང་དང་ཚོ་ཁང་བར་དང། ཁོང་ཐོག་མར་ཨུ་རུ་སུའི་ནང་ཕེབས་འབྱོར་སྐབས་མི་མང་གིས་ནང་ཆོས་ལ་དེ་ཙམ་དོ་སྣང་བྱེད་ཀྱི་མེད་ཀྱང་ཁོང་གིས་སྐུ་གསུང་ཐུགས་ཀྱི་བྱིན་རླབས་དང་རྗེས་གནང་སོགས་གནང་ནས་ནང་ཆོས་ངོ་སྤྲོད་གནང་བ་བརྒྱུད་རིམ་བཞིན་ནང་ཆོས་ཐོག་དོ་སྣང་གིས་ཆོས་ལུགས་ཀྱི་འདུ་འཛོམས་ཇེ་ཆེར་ཕྱིན་ཡོད་འདུག་ལ་ཁོང་གིས་གཙོ་བོ་སློབ་མ་རྣམས་ལ་ལམ་རིམ་དང་བློ་སྦྱོང་སོགས་འཆད་ཁྲིད་གནང་བཞིན་ཡོད་ཅེས་གསུངས་ཡོད་པ་རེད། དགེ་བཤེས་འཕྲིན་ལས་ལགས་ཀྱིས་ཨུ་རུ་སུའི་ནང་དཔོན་རིགས་ཀྱིས་མཚོན་འབྲེལ་ཡོད་རྣམས་ལ་བོད་པའི་ཆབ་སྲིད་ཀྱི་ཐོག་རྒྱབ་སྐྱོར་གནང་རྒྱུར་རེ་སྐུལ་དང་ལྷག་པར་དུ་བོད་རྒྱའི་དཀའ་རྙོག་སེལ་ཐབས་དབུ་མའི་ལམ་གྱི་སྲིད་ཇུས་ངོ་སྤྲོད་དང་བོད་མིའི་རང་དབང་སྒེར་ལངས་དང་རྒྱ་ནག་གཞུང་གིས་པཎ་ཆེན་རིན་པོ་ཆེ་མཆོག་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་སོགས་ཀྱི་ལས་འགུལ་རིགས་ཀྱང་སྤེལ་བཞིན་ཡོད་སྐོར་གསུངས་ཡོད་པ་རེད། ཡང་དགེ་བཤེས་འཕྲིན་ལས་ལགས་ཀྱིས་འདས་པའི་ལོ་ངོ་བཅུ་ཙམ་གྱི་རིང་ཁོང་གི་སློབ་མ་ཚོས་ཕུལ་བའི་དངུལ་གསོག་འཇོག་གིས་བོད་པའི་སྤྱི་ཚོགས་ནང་དགོན་པ་དང་སློབ་ཕྲུག་ཚོར་སློབ་ཡོན་ཆེད་རོགས་སྐྱོར་གནང་བ་ལས། སྦེ་ལ་ཀོབ་པའི་གཞིས་ཁོངས་ཀྱི་བོད་མི་ཡོང་འབབ་ཞན་པ་རྣམས་ལའང་རོགས་སྐྱོར་གནང་བཞིན་ཡོད་སྐོར་གསུངས་འདུག། དགེ་བཤེས་འཕྲིན་ལས་ལགས་ནི་གཅིག་དགུ་དྲུག་ཅུ་རེ་གཉིས་ལོར་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོབ་པའི་ལུགས་བསམ་གཞིས་གྲོང་གསུམ་པར་འཁྲུངས་ཤིང། ས་གནས་གཞི་རིམ་སློབ་གྲྭ་དང་མ་སུ་རིའི་སློབ་གྲྭ་བཅས་སུ་སློབ་གཉེར་གནང་རྗེས་ཝ་ར་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་ཤ་སི་ཏི་རི་ཐོན་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་སྲིད་ཇུས་ཐོག་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་མནའ་འབྲེལ་གྱི་ལྷན་ཚོགས་སུ་ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་མོས་རྡོག་རོལ་ཤུགས་ཆེར་གཏོང་བཞིན་པ་སོགས་གསལ་འདོན་གནང་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་སྦེ་ཡིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།

དེ་འདྲའི་ལས་འགུལ་ཤུགས་ཆེན་པོ་ཞིག་སྤེལ་བསྡད་ཀྱི་འདུག་ཨན་ཐི་པི་ཏས་ཨ་རིས་ཉིས་སྟོང་ཉི་ཤུ་ཀྱི་སྲིད་བྱུས་ནང་ལོགས་ལ་ཡང་ཨན་ནི་དེ་འགྲིག་གི་མི་འདུག་ཟེར་བཤད་ཞུས་ཡོད་རེད་ལྷག་པར་དུ་རྒྱལ་བ་རིན་པོ་ཆེའི་ཡང་སྲིད་སྐོར་དེ་རྒྱ་ནག་གིས་ཐེ་ཇུས་བྱས་ཏེ་འགྲིག་གི་མི་འདུག་ཟེར་ལབ་ཡོད་རེད་ད། འདི་རྒྱ་གར་རེད་ཨན་ཉི་ཧོང་ནང་ལོ་ལིང་བར་ན་ཡི་དགོན་པའི་དགོན་པ་དང་ཨན་ཐི་ཐ་བྷལ་གྱི་མཐུན་ཚོགས་དེ་འདྲས་ཀྱིས་འདི་རྒྱ་མིས་ཀྱི་དེ་འདྲས་ཐེ་ཇུས་བྱས་ན་འགྲིག་གི་མི་འདུག་ཟེར་ལབ་ཡོད་རེད་ཨན་ཉེ་བའི་ཆར་ལ་ང་ཚོ་དེ་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པའི་གི་དོན་ཚན་ལྔ་གིས་དེ་འདྲས་ཀྱི། རྒྱ་ནག་གིས་འགྲིག་གི་མེད་པའི་གི་གྲོས་ཆོད་དེ་འདྲ་སྔར་བཞག་བཞག་ཡོད་རེད་འདི་ཚོ་གཅིག་ཁོང་ཚོ་ལ་འགྲེལ་བཤད་ཞིག་ཞུས་རྗེས་ད་ལྟའི་གི་ཏོ་ཀི་ཡོ IPAC Forum གི་ཐོག་ནས་ཡིན་པར་བྱས་ན་དེ་འདྲའི་ག་ན་གྲོས་ཆོད་ཅིག་བཞག་ཐུབ་ན་ཡག་པོ་འདུག་ཞེས་བྱས་ཏེ་འོ་དེ་འདྲས་ཅིག་གི་ཞུ་ཡས་གོ་སྐབས་བྱུང་སོང། ཉི་ཧོང་དོན་གཅོད་ནས་བོད་ཀྱི་བྲག་འགོ་ས་གནས་སུ་སྤྱི་ལོ་ཉིས་སྟོང་ཉེར་གཅིག་གི་ལོར་སྟོན་པའི་སྐུ་བརྙན་གཏོར་བཤིག་དང་མ་ཎི་དུང་འཁོར་གཏོར་བ། རྗེ་བཙུན་བྱམས་པ་གི་སྐུ་བརྙན་གཏོར་བཤིག་བཏང་བ་དང་བོད་རིགས་ལོ་ཆུང་བྱིས་པ་ཚོ། གཏན་འཇགས་སློབ་གྲྭར་བཅུག་ནས་ཕ་མ་དང་ཁ་བྲལ་གྱིས། རྒྱ་མིའི་སྐད་ཡིག་རིག་གནས་ཁོ་ན་སློབ་བཞིན་པ་སོགས་གསལ་སྟོན་གནང་ཡོད་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཡ་གི་སྲིད་བློན་ཟུར་པ Scott Morrison མཆོག་ནས། རྒྱ་ནག་གཞུང་གིས་རྡུལ་ཕྲན་མཚོན་ཆ་སོགས་ཀྱིས་ཁྱིམ་མཚེས་རྒྱལ་ཁབ་ཚོར་ཉེན་ཁ་ཆེན་པོ་བཟོ་བཞིན་པ་གི་མུར་ཡུ་གུར་མི་རིགས་ལ་དྲག་གནོན་ཚབས་ཆེན་བྱེད་བཞིན་པ་སོགས

འཛམ་གླིང་དུ་ལམ་སྲོལ་གསར་བ་ཞིག་གཏོད་རྒྱུའི་འབད་བརྩོན་བསྟེན་བཞིན་པ་ཡིན་ན་ཡང། རྒྱ་ནག་གི་ལམ་སྲོལ་ནི་དམ་དྲག་དང་བཀག་སྡོམ་སོགས་ཡིན་པས། ང་ཚོས་མཉམ་རུབ་འབད་བརྩོན་བྱས་ན་རྒྱ་ནག་གི་འཐབ་ཇུས་ལ་གདོང་ལེན་ཡག་པོ་གནང་ཐུབ་ངེས་ཡིན་པ་སོགས་གསལ་སྟོན་གནང་གི་འདུག་ཅིང། གཞན་ཡང་སྒྲོག་གླེང་དེའི་ནང་འགྲོ་བ་མིའི་ཐོབ་ཐང་གང་དུ་རྡོག་རོལ་བཏང་ན་ཚང་མས་མཉམ་རུབ་ཀྱིས་གདོང་ལེན་མ་བྱས་ཚེ། གཅིག་སྡུད་རིང་ལུགས་པ་ཚོས་གྲངས་ཉུང་མི་རིགས་རྩ་མེད་སོགས་བཟོ་ངེས་ཡིན་པ་གི་དགོངས་ཚུལ་ཞིག་ཕྱིར་བཏོན་ཡོད་པ་གི་སྐོར་ཉི་ཧོང་དོན་གཅོད་དང་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་འགྲེལ་བརྗོད་གནང་གི་འདུག། འགྲོ་བ་མིའི་ཐོབ་ཐང་དེ་ག་བ་ས་ཆ་ག་བར་རྡོག་རོལ་གཏོང་གི་ཡོད་པར་བྱས་ན་དེ་ལ་མི་ཚང་མས་ཀྱི་བི་དེ་མཉམ་རུབ་བྱེད་བྱེད་བི་དེ་སྐད་འབོད་བྱེད་དགོས་ཀྱི་ཡོད་པ་ཞིག་དང་དེ་ལ་སྲུང་སྐྱོབ་བྱེད་ཡག་གི་རྟག་པ་འགན་དེ་འཁྱེར་དགོས་ཀྱི་འདུག་དེ་མ་བྱུང་བར་བྱས་ན་ནི། གཅིག། གཅིག་སྡུད་རིང་ལུགས་ཀྱི་སྲིད་གཞུང་དེ་འདྲས་ཡིན་པར་མུ་མཐུད་ནས། འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡས་དང་ལྷག་པར་དུ་བི་དེ་གྲངས་ཉུང་མི་རིགས་དེ་ཚོ་རྩ་མེད་བཟོ་ཡས་དང་དེ་འདྲའི་ལས་འགུལ་ཅིག་སྤེལ་བསྡད་འདུག་འཛམ་བུ་གླིང་འདི་ཞི་བདེ་དང་ཡར་རྒྱས་སྒང་ལ་ཅིག་འགྲོ་དགོས་ཀྱི་ཡོད་པར་བྱས་ན་ནི་དེ་ཚང་མས་ཀྱི་འགན་ཞིག་འཁྱེར་དགོས་འདུག་ཟེར་དེ་འདྲའི་གྲོས་གླེང་ཤུགས་ཆེན་པོ་ཞེ་དྲག་བྱུང་སོང། ལྷན་ཚོགས་དེར་ཚོགས་ཐུན་རྗེས་མ་ཁག་ཏུ་མཇུག་སྡོམ་གྲོས་ཆོད་ཅིག་ཀྱང་འཇོག་རྩིས་ཡོད་པ་མ་ཟད། ལྷན་ཚོགས་དེ་ནི་འབྱུང་འགྱུར་སྤྱི་ཟླ་ལྔ་བའི་ནང་འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་ཁག་བདུན་གྱི་ཚོགས་འདུ་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་གི་ནང་གནང་སྐབས་སུ། རྒྱ་ནག་གིས་འཛམ་གླིང་གི་ལམ་སྲོལ་ལ་གཏོར་བཤིག་ཚབས་ཆེ་གཏོང་བཞིན་པར། དམངས་གཙོའི་རྒྱལ་ཁབ་ཁག་མཉམ་རུབ་ཀྱིས་ལན་འདེབས་ཤུགས་ཆེ་བྱེད་རྒྱུ་གི་ཆེད་དུ་དམིགས་པ་ཞིག་དང། རྒྱལ་སྤྱིའི་གྲོས་ཚོགས་འཐུས་མི་གི་མནའ་འབྲེལ་གྱི་ལྷན་ཚོགས་དེ་ནི། སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོ་དྲུག་བཞིར་གནམ་བདེ་སྒོ་མོ་གི་དོན་རྐྱེན་གྱི་དུས་དྲན་གྱི་ཉི་མ་དང་བསྟུན་ཏེ་བཙུགས་པ་ཞིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

ཨ་རིའི་གྲོས་ཚོགས་ཀྱི་ཕྱི་སྲིད་ལས་དོན་དང་མཚོན་ཆའི་ཞབས་ཞུ་ལས་དོན་ཚོགས་ཆུང་གི་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་ཚོས་གཟའ་ཕུར་བུ་ཉིན་སྲིད་འཛིན་ཇོ་སྦའི་ཏན་ལ་ཁོང་གི་མ་དངུལ་འཆར་འགོད་ཀྱི་ལས་དོན་བཀོད་སྒྲིག་ནང། ལོ་གཅིག་གི་ནང་ཐའེ་ཝན་ལ་དམག་དོན་མ་དངུལ་གྱི་རོགས་རམ་ཁྲོད་ཨ་སྒོར་ཐེར་འབུམ་གཉིས་བར་དུ་སྤྲོད་དགོས་པའི་གནོན་ཤུགས་སྤྲད་འདུག།

ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་དགུ་བའི་བར་གྱི་སྔོན་རྩིས་འཆར་འགོད་ནང་ཐའེ་ཝན་ལ་ཕྱི་སྲིད་དམག་དོན་དཔལ་འབྱོར་ཏེ FMF ཞེས་པའི་མ་དངུལ་ནང་ཨ་སྒོར་ཐེར་འབུམ་གཉིས་བར་སྤྲོད་དགོས་པའི་རེ་འདུན་བཏོན་འདུག་ཨ་རིའི་གྲོས་ཚོགས་འཐུས་མི་ཚོས་ཕྱི་ཟླ་གསུམ་པའི་ཚེས་དགུ་ཉིན་ཨ་རིའི་སྲིད་འཛིན་གྱི་མ་དངུལ་འཆར་འགོད་སྐོར་གྱི་གནས་ཚུལ་འདོན་རྒྱུར་རེ་བ་གནང་བཞིན་ཡོད་པ་རེད། གོང་ཞུས་གྲོས་ཚོགས་འཐུས་མི་བཞི་པོས་སྲིད་འཛིན་སྦའི་ཀྲན་ལ་འཕྲིན་ཡིག་ཅིག་ཕུལ་ཡོད་པའི་ནང་རྒྱ་ནག་གིས་དམག་དོན་རྒྱ་སྐྱེད་གཏོང་བཞིན་པའི་གནད་དོན་དང་ཉེ་ཆར་ཨ་རིའི་མཁའ་དབྱིངས་སུ་རྒྱ་ནག་གི་གསང་ཉུལ་དབུགས་ལྒང་བཏང་བ་དེས་ཨ་རིའི་ཁེ་ཕན་ལ་ཉེན་ཁ་བཟོས་ཡོད་པའི་གནས་སྟངས་དང་འབྲེལ་རང་དབང་དམངས་གཙོ་ལྡན་པའི་ཐའེ་ཝན་ལ་ངེས་པར་དུ་ཨ་རིའི་ངོས་ནས་རྒྱབ་སྐྱོར་བྱ་དགོས་ཞེས་ནན་བརྗོད་གནང་འདུག། ཨ་རིའི་གྲོས་ཚོགས་ཀྱི་ངོས་ནས་ན་ནིང་ལོ་མཇུག་ཙམ་དུ་ཐའེ་ཝན་ལ། FMF། ཞེས་པའི་ཕྱི་སྲིད་དམག་དོན་དཔལ་འབྱོར་མ་དངུལ་བརྒྱུད་ཨ་རིའི་སྒོར་མོ་ཐེར་འབུམ་བཅུ་དང་ཡང་ན་ལོ་ལྔའི་རིང་ལ་ལོ་རེར་ཐེར་འབུམ་གཉིས་ཙམ་རེ་སྤྲོད་རྒྱུའི་མང་མོས་རྒྱབ་སྐྱོར་གྱི་ཁྲིམས་ལུགས་གཏན་འབེབས་བྱས་ཡོད་ནའང་ལོ་མཇུག་ཏུ་མ་དངུལ་འགྲོ་སོང་གཏན་འབེབས་བྱས་པའི་ནང་ལས་གཞི་དེའི་ཐད་ཆེད་དུ་མ་དངུལ་གཏོང་རྒྱུའི་སྒོར་མོའི་གྲངས་ཀ་དེའི་ནང་ཚུད་མེད་པ་རེད་འདུག། ཨ་རིའི་རྒྱལ་སྲུང་ལྷན་ཁང་གི་རྒྱ་ནག་ལས་དོན་ཚོགས་ཆུང་གི་དྲུང་གཞོན་སྐུ་ཞབས་མཱའི་ཁོ་ཆེ་སི་དེ་རིང་ཐའེ་ཝན་ལ་གཞུང་དོན་འཚམས་གཟིགས་སུ་ཕེབས་ཡོད་འདུག་གཟའ་པ་སངས་ཉིན Financial Times སྟེ། ནོར་སྲིད་དུས་བབ་ཀྱིས་སྤེལ་བའི་གནས་ཚུལ་ནང། ཨ་རིའི་མཐོ་རིམ་དཔོན་རིགས་འདིས་ཐའེ་ཝན་ནང་འཚམས་གཟིགས་གནང་བའི་གནས་ཚུལ་ལ་བརྟེན་ནས་ཨ་རི་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་ཇེ་སྡུག་ཏུ་འགྲོ་སྲིད་པའི་སྐོར་བཀོད་ཡོད་པ་རེད། ཡིན་ནའང་ཐའེ་ཝན་རྒྱལ་སྲུང་བློན་ཆེན་དང་ཨ་རིའི་རྒྱལ་སྲུང་ལྷན་ཁང་གཉིས་ཀའི་ངོས་ནས་དེའི་ཐད་བསམ་ཚུལ་གང་ཡང་བརྗོད་འདོད་གནང་མི་འདུག་ཨ་རིའི་རྒྱལ་སྲུང་ལྷན་ཁང་གི་མགྲིན་ཚབ་པས་གསུངས་དོན། ང་ཚོར་ཞིབ་ཕྲའི་ལས་དོན་སྤེལ་ཕྱོགས་དང་འབྲེལ་འདྲིས་སྦྱོང་བརྡར་བཅས་ཀྱི་ཐོག་བསམ་ཚུལ་བཤད་རྒྱུ་མེད་ཡིན་ནའང་ངས། ནན་བརྗོད་བྱ་རྒྱུ་ཞིག་ནི་ང་ཚོས་ཐའེ་ཝན་ལ་རྒྱབ་སྐྱོར་དང་ཐའེ་ཝན་དང་ལྷན་དུ་སྲུང་སྐྱོབ་ཀྱི་ལས་དོན་འབྲེལ་ལམ་སྔར་བཞིན་གནས་མུས་ཐོག་དེང་སྐབས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་འཇིགས་སྐུལ་བྱེད་བཞིན་པར་གདོང་ལེན་བྱེད་དགོས་ཆགས་ཡོད་པ་དེ་རེད་ཅེས་ནན་བརྗོད་གནང་འདུག་ཡང་ཐའེ་ཝན་གྱི་རྒྱལ་སྲུང་བློན་ཆེན་ཆིའུ་ཀོ་ཀྲེང་གིས་གསུངས་དོན། ཁོང་གིས་འཚམས་འདྲིའི་ནང་དོན་དང་ལས་དོན་སྤེལ་ཕྱོགས་སོགས་ཀྱི་སྐོར་ཞིབ་ཕྲའི་གསལ་བཤད་བྱ་འདོད་མེད་མོད་འོན་ཀྱང་ད་ལྟ་རྒྱ་ནག་གིས་ཉིན་རེ་བཞིན་དྲག་ཤུགས་ཀྱི་འཇིགས་སྐུལ་བྱེད་བཞིན་པ་འདིའི་སྐབས་ཐའེ་ཝན་ལ་མཛའ་གྲོགས་ཀྱི་ཐོག་ནས་རྒྱབ་སྐྱོར་དང་མཐུན་ལམ་བྱེད་མཁན་སུ་འདྲ་ཞིག་ཡིན་རུང་ང་ཚོས་དགའ་བསུ་ཞུ་རྒྱུ་ཡིན་ཞེས་གསུངས་འདུག། གསན་མཁན་རྣམ་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་རིའི་གྲོས་ཚོགས་སུ་ཨ་རུ་ན་ཅལ་ནི་རྒྱ་ནག་གི་མངའ་ཁོངས་བསྙོན་མེད་ཅིག་ཡིན་པས་རྒྱ་ནག་གིས་ས་མཚམས་བརྒལ་ནས་བཙན་འཛུལ་བྱས་པར་སྐྱོན་བརྗོད་ཀྱི་གྲོས་གཞི་ཞིག་བཏོན་ཡོད་པའི་སྐོར་གྷེ་ཐོ་གིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། ཨ་རིའི་གྲོས་ཚོགས་གོང་མའི་ཚོགས་མི་གཉིས་ཀྱིས་ཨ་རུ་ན་ཅལ་ནི་རྒྱ་གར་གྱི་མངའ་ཁོངས་བསྙོན་མེད་ཅིག་ཡིན་པས་རྒྱ་ནག་གིས་ས་མཚམས་དང་འགལ་ནས་བཙན་འཛུལ་བྱས་པར་སྐྱོན་བརྗོད་ཀྱི་གྲོས་འཆར་ཞིག་བཏོན་ཡོད་པ་རེད། ཕྱི་ཚེས་བཅུ་བདུན་ཉིན། རྒྱ་གར་གྱི་དུས་བབ་ཞེས་པའི་སྟེང་དུ་གནས་ཚུལ་འཁོད་དོན། ཕྱི་ཚེས་བཅུ་དྲུག་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་མི་གསུམ་གྱིས། ཨ་རིའི་གྲོས་ཚོགས་གོང་མར་གྲོས་འཆར་བཏོན་པའི་ནང་དུ། ཨ་རིའི་གྲོས་ཚོགས་ཀྱི་ཚོགས་པ་ཁག་གཉིས་ཀྱིས། ཁ་གསལ་བའི་སྒོ་ནས་ཨ་རུ་ན་ཅལ་ནི། རྒྱ་གར་དང་ཁ་བྲལ་ཐབས་མེད་པའི་ས་ཁུལ་ཞིག་ཡིན་པ་དང། རྒྱ་གར་གྱི་མངའ་ཁུལ་གྱི་བདག་དབང་ལ་རྒྱབ་སྐྱོར་དང། རྒྱ་ནག་གིས་དམག་ཤུགས་བཀོལ་ནས་ས་མཚམས་སུ་བཙན་འཛུལ་བྱེད་བཞིན་པ་སོགས་ཀྱི་བྱ་སྤྱོད་ལ་ངོ་རྒོལ་གྱིས་རྒྱ་གར་གཞུང་གིས་རྒྱ་ནག་གི་བཙན་འཛུལ་ལ་གདོང་ལེན་གྱིས་བདེ་འཇགས་དང་རང་སྲུང་གི་ལས་དོན་གནང་བཞིན་པར་བསྔགས་བརྗོད་ཞུ་བའི་སྐོར་གྱི་གྲོས་འཆར་ཞིག་བཏོན་ཡོད་པ་རེད། གྲོས་འཆར་དེ་ནི་ཨ་མེ་རི་ཁའི་གྲོས་ཚོགས་ཀྱི Jeff Merkley དང Bill Hagerty གཉིས་ཀྱིས་བཏོན་ཞིང། John Cornyn དང་མཉམ་དུ་གྲོས་ཚོགས་སུ་ཕུལ་བ་ཞིག་འདུག་ལ། གྲོས་འཆར་དེའི་ནང་དུ་རྒྱ་གར་གྱི་རྒྱལ་སྲུང་དེ་དེང་རབས་ཅན་དང་སྣ་མང་ཅན་ལ་བསྒྱུར་རྒྱུར་རྒྱབ་སྐྱོར་དང་རྒྱ་གར་གྱི་ས་མཚམས་ཁུལ་དུ་རྨང་གཞིའི་སྒྲིག་འཛུགས་ཇེ་ལེགས་སུ་གཏོང་བར་བསྔགས་བརྗོད། ཨ་མེ་རི་ཁས་ས་ཁུལ་དེར་རོགས་སྐྱོར་བྱ་རྒྱུའི་ལས་དོན་ཇེ་ཆེར་གཏོང་རྒྱུ་དང། མིག་སྔར་རྒྱལ་ཁབ་ཕྱོགས་གཉིས་ཀྱིས་བཏོན་པའི་ཚན་རྩལ་གསར་པའི་ལག་རྩལ་དང། ཕྱོགས་གཉིས་ཀྱི་འབྲེལ་ལམ་ཡར་རྒྱས་སུ་གཏོང་རྒྱུ་བཅས་ལ་རྒྱབ་སྐྱོར་གནང་དགོས་པའི་སྐོར་འཁོད་ཡོད་པ་རེད་ལ་ཡང་གནས་ཚུལ་ནང་དུ་ཨ་མེ་རི་ཁའི་གྲོས་ཚོགས་སུ། དེ་འདྲའི་གྲོས་གཞི་ཞིག་བཏོན་པ་དེ་ནི་མཐོང་དཀོན་པ་ལྟ་བུའི་གནས་ཚུལ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། གནས་ཚུལ་དེའི་སྐོར་ནས་རྒྱ་ནག་སྐོར་གྱི་ཉམས་ཞིབ་པ་དང་རྩོམ་པ་པོ་སངས་རྒྱས་སྐྱབས་ལགས་ཀྱིས་གྲོས་གཞི་དེའི་རྒྱབ་ལྗོངས་དང་དམིགས་འདུན་གྱི་སྐོར་ནས་གསུངས་དོན།
ད་འདིའི་རྒྱབ་ལྗོངས་དེ་སྤྱིར་བཏང། ཨ་རི་དང་རྒྱ་ནག་གི་འགལ་བ་ཟེར་ན་འདྲ་ཨ་ནི་རྒྱ་ནག་དང་ད་ནུབ་ཕྱོགས་མང་གཙོ་རྒྱལ་ཁབ་རང་དབང་རྒྱལ་ཁབ་ཀྱི་བར་གྱི་འགལ་བ་འགལ་བ་དེ་ལས་མཆེད་ཡོང་རྒྱུ་གི། ཨོའོ་ད་གནད་དོན་གཅིག་ཆགས་ཀྱི་ཡོད་པ་རེད་བསམ་གྱི་འདུག་རྒྱབ་ལྗོངས་དེ་ཡིན་དགོས་རེད། ད་སྤྱིར་བཏང་རྒྱ་ནག་གི་འཛམ་གླིང་ད་མང་གཙོ་རྒྱལ་ཁབ། ལྷག་པར་དུ་ནུབ་ཕྱོགས་ཀྱི་མང་གཙོ་རྒྱལ་ཁབ། དང་མང་གཙོའི་རང་དབང་གི་འཇིག་རྟེན་དེ་ལ་ནི་ཉེན་ཁ་ཞིག་འཕྲད་ཡོང་གི་ཡོད་ཡ་དེ་ད་འཛམ་གླིང་གི་ཡོངས་སུ་ད་ཁས་ལེན་གྱི་ཡོད་ཡ་དང་དེ་ཡང་འཛམ་གླིང་གི་ད་ཡོད་ཀྱི་སྒྲིག་གཞི་དང་ལམ་ལུགས་ལ་ཉེན་ཁ་ཆེན་པོ་ཞིག་འཕྲད་ཀྱི་ཡོད་ཡ་གི་ད་དེ་གསལ་བོ་རེད་དེ་འདྲའི་འདི་གང་ལ་ད་དེ་འདྲ་གི་རྒྱབ་ལྗོངས་དང་དེ་འདྲ་གི་རྐྱེན་གྱིས་ནི། ད་ཨ་མི་རི་ཀ་དང་རྒྱ་གར་གྱི་འབྲེལ་བ་དེ་ཤུགས་ཆེ་རུ་འགྲོ་ཡོད་ཡ་དང་ད་ནང་བཞིན་རྒྱ་ནག་གི་རྒྱ་གར་ལ་ས་མཚམས་དང་ད་དཔལ་འབྱོར་ཆབ་སྲིད་གང་གི་ཕྱོགས་ནས་ཡིན་ན་ནི་ཉེན་ཁ་ཅིག་སྤྲད་ཡོང་གི་ཡོད་ཙང། ད་རྒྱ་གར་གྱི་བོད་དང་རྒྱ་གར་གྱི་ས་མཚམས་ནས་ཅིག་དམག་གི་གཏོར་བཤིག་དང། ད་ནང་བཞིན་རྒྱལ་སྤྱིའི་སྟེང་ནས་ནི་རྒྱ་ནག་ལ་ཁ་གཏད་གཅོག་དགོས་ཡ་རང་བཞིན་གྱི་ཅིག་ཆགས་བསྡད་པ་རེད་དེ་འདྲས་ནི་གང་ལ། ད། རྒྱ་གར་ལྟ་བུ་མཚོན་ན་ཁོ་བོ་མང་གཙོ་དང་རང་དབང་གི་རྒྱལ་ཁབ་ཅིག་རེད་དེ་འདྲའི་སྒང་ལ་ཁོ་བོ་རང་བཞིན་གྱི་ཅིག་མང་གཙོ་དང་རང་དབང་གི་རྒྱལ་ཁབ་ཡོད་དྲི་ཡ་ཚིག་པོ་ཡོད་རེད་དེ་འདྲའི་སྒང་ལ་ད་ད་རེས་ཨ་མི་རི་ཀ་ངོས་ནས་ཨ་ནི་དེ་འདྲ་གི་ཅག་ཅིག་གྲོས་ཚོགས་ནང་གྲོས་འཆར་འདོན་ཡ་དང་ཨ་ནི་དེའི་སྐོར་ལ་གླེང་སློང་བྱུང་ཡ་གི་དེ་གི་ད་འབྱུང་རྐྱེན་དེ་གཙོ་བོ་རྒྱ་ནག་གི་འཛམ་གླིང་ལ་དཀའ་ངལ་ཅིག་འཛམ་གླིང་གི་སྟེང་ནས་ཨ་ནི་རྒྱ་ནག་གི་ཅིག་རྒྱལ་ཁབ་མང་པོ་ཅིག་ལ་ཨ་ནི་ཞེད་སྣང་དང་འཇིགས་སྣང། ཧམ་སེམས་ཀྱི། ཨ་ནི་སྲིད་ཇུས་མང་པོ་ཅིག་བཏང་ཡོད་ཙང་དེ་ལ་ད་ཁ་གཏད་གཅོག་ཡ་དང། ཨ་ནི་དེ་ལ་གདོང་ལེན་བྱེད་ཡ་གི་ཆེད་དུ། ཨ་ནི་ད་ཨ་མི་རི་ཀ་དང་རྒྱ་གར། གཉིས་ཨ་ནི་ཡི་འབྲེལ་བ་དེ་བཟང་དུ་འགྲོ་ཡ་དང་ཐག་ཉེ་རུ་འགྲོ་གི་ཡོད་ཡ་དང་དེ་ནང་བཞིན། ད་རྒྱ་ནག་ལ་ཁ་གཏད་གཅོག་དགོས་ཡ་དེ་ད་འཛམ་གླིང་གི་མང་གཙོ་རྒྱལ་ཁབ་ཚང་མ་གི། ད་གཅིག་མཐུན་གྱི། ལས་དོན་གལ་ཆེན་ཅིག་ཆགས་ཡོད་དུས་སྒང་ལ་ད་ད་རེས་ཀྱི་དེ་འདྲ་གི། རྒྱབ་ལྗོངས་དང་རྐྱེན་བྱས་ནས། ཨ་ནི་ད་གྲོས་ཚོགས་ནང་ནས་དེ་འདྲ་བའི་གྲོས་གཞི་ཅིག་དོན། གྲོས་འཆར་ཟེར་ན་འདྲ་གྲོས་གཞི་ཟེར་ན་འདྲ་ད་དེ། འདོན་ཡག་དང་མ་འོངས་བ་ན་ཡང་དེ། ཕྱོགས་ལ་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་དེ་ད་ཚོད་དཔག་བྱེད་ཐུབ་ཡ་དེ་འདྲ་ཅིག་རེད་བསམ་གྱི།
གནས་ཚུལ་ནང་དུ། གྲོས་གཞི་དེའི་ཆབ་སྲིད་ཀྱི་གལ་གནད་རང་བཞིན་གྱི་སྐོར་ནས། གྲོས་གཞི་དེ་འདོན་མཁན་མར་ཁེ་ལེ་ལགས་ནི། ཨ་རིའི Oregon མངའ་སྡེའི་དམངས་གཙོ་ཚོགས་པའི། གྲོས་ཚོགས་གོང་མའི་འཐུས་མི་ཞིག་ཡིན་པ་མ་ཟད། གྲོས་ཚོགས་ཀྱི་རྒྱ་ནག་གནད་དོན་ལག་བསྟར་བྱེད་པའི་རྒྱུན་ལས་ཀྱི་འགན་འཛིན་ཡིན་པ་དང། གྲོས་གཞི་འདོན་མཁན་གཞན་ཧེ་གར་ཊི་ལགས་ནི། ཨ་རིའི་ཉི་ཧོང་གི་དོན་གཅོད་ཟུར་པ་ཡིན་ལ། ཁོང་རྣམ་པ་གཉིས་ཀ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་གྱི་རྒྱུན་ལས་ཡིན་འདུག་ལ། གཞན། ཇཱན་ཁོར་ནིན་ལགས་ནི། གྲོས་ཚོགས་གོང་མའི་རྒྱ་གར་སྐོར་གྱི་ཚོགས་ཆུང་གསར་འཛུགས་གནང་མཁན་དང་འགན་འཛིན་ཡིན་ལ། ད་ལྟ་གྲོས་ཚོགས་ཀྱི་གསང་བའི་ལས་དོན་གྱི་དམིགས་བསལ་རྒྱུན་ལས་ཀྱི་ཚོགས་མི་ཡང་ཡིན་སྟབས། ཐེངས་འདིའི་གྲོས་གཞི་དེ་ནི་ཆབ་སྲིད་ཀྱི་གལ་གནད་ཆེན་པོ་ཡོད་པའི་གྲོས་གཞི་ཞིག་ཡིན་པའི་སྐོར་འཁོད་སླེབས་པ་རེད།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ད་དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདིའི་ནང་དུ། ཨ་རིའི་ནང་ཟླ་བ་གཉིས་པ་འདི་རྒྱལ་ཡོངས་སུ་བུད་མེད་ཀྱི་ཚེ་སྲོག་ལ་ཉེན་ཁ་ཆེ་ཤོས་སྙིང་གི་ན་ཚའི་སྐོར་གོ་རྟོགས་སྤེལ་བའི་ཟླ་བར་སྲུང་བརྩི་ཞུ་བཞིན་པའི་སྐབས་འདི་དང་བསྟུན། སྙིང་གི་ན་ཚ་དང་འབྲེལ་བའི་ཡིད་གཟབ་བྱ་གཞིའི་གནས་ཚུལ་ཁག་ཅིག་ངས་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང།

ལོ་འདིའི་དུས་ཚིགས་དེར་སླེབས་ལ་ཉེ་བའི་དུས་ནས་བཟུང་ཨ་མི་རི་ཀའི་ནང་སྙིང་གི་ན་ཚ་སྤྱི་དང་ལྷག་པར་དུ་བུད་མེད་ཚོར་ཉེན་ཁ་ཆེ་བའི་གནས་ཚུལ་སྐོར་གོ་རྟོགས་སྤེལ་བའི་བྱེད་སྒོ་སྣ་ཚོགས་སྤེལ་ཡོད་ཅིང་དུས་སྐབས་འདི་དང་བསྟུན་ཨ་རིའི་ནང་འབྲེལ་ཡོད་འཕྲོད་བསྟེན་སྒྲིག་འཛུགས་ཁག་དང་གསར་འགྱུར་བརྒྱུད་ལམ་ཁག་ཏུ་རྒྱ་ཁྱབ་ཀྱིས་གནས་ཚུལ་འདིའི་སྐོར་ཁྱབ་བསྒྲགས་རྒྱ་ཆེར་བྱེད་བཞིན་ཡོད་པ་རེད། focuses on the fact that cardiovascular disease is the number one cause of death for women

དེ་བས་སྙིང་གི་མཚོན་དོན་ནི་གྱོན་གོས་དམར་པོ་གོན་ནས་མི་དམངས་ཀྱི་ཁྲོད་དུ་སྙིང་གི་ན་ཚའི་རིགས་ཀྱི་སྐོར་གོ་རྟོགས་སྤེལ་དགོས་ཞེས་སྐུལ་འདེད་བྱས་ཡོད་པ་རེད། སྔ་མོའི་དུས་ནས་མི་རྣམས་ཀྱིས་སྐྱེས་པ་རྒན་པ་རྣམས་ལ་སྙིང་གི་ན་ཚའི་ཉེན་ཁ་ཆེ་བ་ཡོད་པ་ཤེས་རྟོགས་བྱུང་ཡོད་མོད་འོན་ཀྱང་བུད་མེད་ཚོར་དམིགས་བསལ་ཉེན་ཁ་ཆེ་བའི་སྐོར་དོ་སྣང་བྱུང་མེད་སྟབས་ཨ་རིའི་ནང་དམིགས་བསལ་བུད་མེད་དོ་སྣང་ཅན་ཚོས་བཀོད་སྒྲིག་སྣེ་ཁྲིད་ཀྱི་ནུས་པ་བཏོན་ཏེ་ཉིས་སྟོང་ཨ་གཉིས་ལོ་ནས་བཟུང་ཕྱི་ཟླ་གཉིས་པའི་གཟའ་པ་སངས་དང་པོ་ནམ་ཡིན་ལ་སྙིང་གི་ན་ཚའི་སྐོར་གོ་རྟོགས་སྤེལ་བའི་ལས་དོན་སྣ་ཚོགས་སྒྲུབ་བཞིན་པ་རེད། ལས་དོན་དེ་རིགས་ཁྲོད་སྙིང་གི་ན་ཚའི་ཉེན་ཁའི་རང་བཞིན་ཐོག་དོ་སྣང་ཡོང་ཐབས་དང་སྙིང་གི་ན་ཚའི་རིགས་སྔོན་འགོག་བྱེད་ཐབས་ཀྱི་རྒྱུན་ཤེས་མཁོ་སྤྲོད་བྱས་པ་ལས་ད་དུང་ཞལ་འདེབས་བསྡུ་རུབ་བྱས་ཏེ་ནད་པ་ཉམ་ཐག་ལ་རོགས་རམ་དང་ནད་བཅོས་ཡར་རྒྱས་ཐོག་ཞིབ་འཇུག་གི་ལས་དོན་གང་ལེགས་ཡོང་ཐབས་སོགས་བྱེད་སྒོ་སྣ་མང་ཞིག་སྒྲུབ་བཞིན་ཡོད་འདུག

སྙིང་འཕར་ལྡིང་རྒྱུན་གཏན་མིན་པ་སོགས་ནད་རྟགས་ཡོད་ཅིང་བུད་མེད་ཚོར་སྐྱེས་པ་ཚོ་དང་མི་འདྲ་བའི་ནད་རྟགས་ཡོང་གི་ཡོད་སྟབས་ཤེས་ཚོར་མེད་པའི་ངང་ཚེ་སྲོག་གི་ཉེན་ཁའི་ནང་ལྷུང་གི་ཡོད་སྐོར་བརྗོད་བཞིན་པ་དང། སྙིང་གི་ན་ཚའི་ཆེད་མཁས་པ་སྨན་པ་ཇན་ཁི་ཤ་ལགས་ཀྱིས་ཨ་རིའི་སི་བྷི་ཨེ་སི་གསར་ལས་ཁང་གི་བཅར་འདྲི་སྐབས་གསུངས་དོན། Heart disease is the number one killer of women. སྙིང་གི་ན་ཚའི་རིགས་ནི་བུད་མེད་ཚོའི་ཚེ་སྲོག་འཕྲོག་མཁན་གཤེད་མ་ཨང་དང་པོ་དེ་ཡིན། ན་ཚ་འདིའི་དབང་གིས་ཚེ་སྲོག་ཤོར་བའི་གྲངས་འབོར་ནི་འབྲས་སྐྲན་གྱི་ནད་རིགས་གཞན་དག་གི་དབང་གིས་འཆི་སྐྱོན་བྱུང་བ་ལས་ཀྱང་མང། དེ་བས་བུད་མེད་ཚོས་སྙིང་ཁམས་འཕྲོད་བསྟེན་ཐོག་དོ་སྣང་བྱེད་རྒྱུ་ཧ་ཅང་གལ་ཆེན་ཡིན་ཞེས་གསུངས་ཡོད་པ་རེད། ཡང་མི་རྣམས་ཀྱིས་དུས་རྒྱུན་སྐྱེས་པ་རྒན་པ་ཚོར་སྙིང་གི་ན་ཚའི་ཉེན་ཁ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་མོད་བུད་མེད་ཚོར་མཚོན་ན་ལོ་ན་རྒན་གཞོན་ལ་དབྱེ་བ་མེད་པར་སྙིང་གི་ན་ཚའི་ཉེན་ཁ་བྱུང་སྲིད་པ་ཞིག་ཡིན་སྐོར་དང།

ལུས་པོ་རྒྱགས་པ་མི་ཆགས་རྒྱུར་བརྩོན་པ་བྱ་གལ་ཆེ་བའི་སྐོར་དང། ཡང་སྨན་ཁང་ནང་ཛ་དྲག་མྱུར་སྐྱོབ་སྡེ་ཚན་དུ་ཡོང་མཁན་བུད་མེད་སྙིང་གི་ནད་པ་ཚོའི་ཁྲོད་བརྒྱ་ཆའི་ལྔ་བཅུ་ལ་ནད་རྟགས་གང་ཡང་ཐོན་མྱོང་མེད་མཁན་རེད་ཟེར། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་གནས་ཚུལ་ལྟར་ན། འཛམ་གླིང་སྟེང་ལོ་ལྟར་སྙིང་ནད་ཀྱི་དབང་གིས་མི་གྲངས་ས་ཡ་བཅུ་བདུན་རྐྱེན་འདས་སུ་འགྲོ་བཞིན་པ་མ་ཟད་མང་ཆེ་བ་སྙིང་རྩ་འགག་པ་དང་ཀླད་ཁྲག་རྡོལ་བའི་ནད་ཀྱིས་ཚེ་སྲོག་ཁྱེར་བཞིན་ཡོད་འདུག། ཕྱི་ལུགས་ཀྱི་ཆེད་མཁས་སྨན་པ་ཚོས་སྙིང་རྩ་འགག་པའི་ནད་དེ་ནི་མིའི་ཚེ་སྲོག་གློ་བུར་དུ་འཕྲོག་མཁན་གྱི་གཤེད་མ་ལྟ་བུར་ངོས་འཛིན་བྱེད་ཀྱི་ཡོད་ཅིང། བོད་པའི་སྤྱི་ཚོགས་ནང་དུ་སྙིང་རྩ་འགག་པ་དང་ཀླད་ཁྲག་རྡོལ་ནས་གློ་བུར་འདས་གྲོངས་ཕྱིན་པའི་གནས་ཚུལ་མང་པོ་བྱུང་བཞིན་པ་ཤེས་གསལ་རེད། སྙིང་རྩ་འགག་པའི་ནད་དེར་སྔོན་འགོག་གི་ཐབས་ལམ་ཡག་ཤོས་ནི་ཟས་སྤྱོད་ལ་བཅོས་སྒྱུར་གཏོང་རྒྱུ་དེ་ཡིན་ཞིང། ཁྲག་ཤེད་མཐོ་བ་དང་ཁྲག་གི་ནང་ཞག་ཚད་མཐོ་བའི་མི་རྣམས་ཀྱིས་ཐ་མག་དང་ཆང་མཚམས་འཇོག་རྒྱུ། ཤ་དང་ཚིལ་ཉུང་ཙམ་བཟའ་བ། རྒྱུན་དུ་ལུས་རྩལ་སོགས་འགུལ་སྐྱོད་མང་བ་བྱེད་དགོས་པ་ལས་ཟས་རིགས་ནང་ཚྭ་དང་སྣུམ། ཀ་ར་བཅས་ཇེ་ཉུང་དུ་གཏོང་གལ་ཆེ་ཞིང་ཤ་རྒྱགས་པ་ཡིན་ན་ཚོ་བྱང་འཇུག་རྒྱུ་དང་སྔོ་ཚལ་དང་ཤིང་ཏོག་རིགས་མང་བ་བཟའ་དགོས་སྐོར་འཕྲོད་བསྟེན་ཆེད་ལས་པ་ཚོས་ལམ་སྟོན་གནང་བཞིན་པ་རེད། འཛམ་གླིང་སྟེང་སྙིང་གི་ནད་རིགས་ལས་སྙིང་རྩ་འགག་པ་དང་སྙིང་གི་བྱེད་ལས་ཉམས་པའི་ནད་དེ་གཉིས་ནི་ཉེན་ཁ་ཆེ་ཤོས་སུ་ངོས་འཛིན་བྱེད་ཀྱི་ཡོད་ཅིང་སྙིང་གི་ཁྲག་རྩ་འགགས་ནས་སྙིང་ལ་ཁྲག་མཁོ་འདོན་བྱེད་མ་ཐུབ་པའི་སྐབས་སུ་འཕྲལ་དུ་སྨན་བཅོས་བྱེད་མ་ཐུབ་ཚེ་ཁྲག་རྒྱུན་ལ་བརྟེན་ནས་འཚོ་གནས་བྱེད་པའི་སྙིང་གི་ཆ་ཤས་རྣམས་ནུས་མེད་དུ་འགྲོ་བ་མ་ཟད། ན་ཚ་དེ་ཚབས་ཆེ་རུ་འགྲོ་བའམ་ཡང་ན་གློ་བུར་དུ་འཆི་སྐྱོན་བྱུང་གི་ཡོད་པ་དང་གཞན་ཡང་སྙིང་གི་བྱེད་ལས་མཚམས་བཞག་པའི་སྙིང་ནད་གློ་བུར་བ་དེ་ནི་དེ་བས་ཀྱང་ཛ་དྲག་ཅན་ཞིག་ཆགས་ཡོད་ཅིང་དེར་ནད་རྟགས་གང་ཡང་མེད་པར་གློ་བུར་དུ་སྙིང་གི་བྱེད་ལས་མཚམས་བཞག་སྟེ་འཆི་སྐྱོན་བྱུང་གི་ཡོད་པ་དང་གནས་ཚུལ་དེ་མངར་གཅིན་ནམ་གཅིན་སྙི་ཟ་ཁུའི་ནད་ཡོད་མཁན་གྱི་ཁྲོད་དུ་མང་བ་བྱུང་གི་ཡོད་འདུག་སྨན་པ་མེད་པའི་ས་ཁུལ་དང་གློ་བུར་བའི་ཛ་དྲག་ལས་སྐྱོབ་ཐབས་སུ་ན་ཟུག་གཅོག་བྱེད་ཀྱི་སྨན Aspirin ཟེར་བ་དེ་བེད་སྤྱོད་བྱེད་ཀྱི་ཡོད་ཅིང་སྨན་དེས་ཁྲག་གར་བོའམ་ནུར་བོར་གྱུར་ཡོད་པ་དེ་སླ་བོའམ་ཇེ་དྭངས་སུ་གཏོང་ཐུབ་ཀྱི་ཡོད་པ་རེད། ཡིན་ནའང་སྨན་དེས་གནས་སྐབས་ཙམ་མ་གཏོགས་ཕུགས་བརྟན་གྱི་སྨན་བཅོས་མི་ཡོང་སྟབས་གང་མགྱོགས་སྨན་པར་སྟོན་དགོས་ཀྱི་ཡོད་པ་རེད། ཕྱི་ལུགས་ཆེད་མཁས་སྨན་པ་ཚོའི་བརྗོད་དོན་ལྟར་ན། སྙིང་རྩ་འགག་པའི་ནད་དེ་བྱུང་རྒྱུའི་ཉེན་ཁ་ཅན་རྣམས་ནི་ཐ་མག་འཐེན་མཁན་དང་ཡང་ན་ལོ་མང་བོར་ཐ་མག་འཐེན་པའི་ཁོར་ཡུག་ནང་བསྡད་ཡོད་མཁན། ཁྲག་ཤེད་མཐོ་བའི་ནད་ཡོད་མཁན་དང་ཁྲག་ནང་ཞག་ཚད་མཐོ་བའི་རིགས། མངར་གཅིན་གྱི་ནད་ཡོད་མཁན། ཁྱིམ་རྒྱུད་ཁྲོད་སྙིང་རྩ་འགག་པའི་ནད་ཡོད་མཁན།